ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེང་སྐབས་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་གྱིས་ལྷོ་ཀོ་རི་ཡའི་ཕྱོགས་སུ་མེ་སྒྱོགས་བརྒྱབ་པ་སོགས་ཀྱིས་དྲག་པོའི་འཇིགས་སྐུལ་སྔར་ལས་ཉེན་ཁ་ཆེ་བ་མང་པོ་ཞིག་བྱས་ཡོད་པ་མ་ཟད། ཉམས་ཞིབ་པ་ཁག་ཅིག་གིས་བྱང་ཀོ་རི་ཡའི་སྲིད་དབང་སྒེར་གཅོད་པ་འདིས་ལྷོ་ཀོ་རི་ཡར་དམག་འཁྲུག་ངོ་མ་ཞིག་བརྒྱབ་རྒྱུའི་ཉེན་ཁ་ཡོད་སྲིད་པའི་ཉེན་བརྡ་ཡང་བཏང་འདུག། བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདི་ནང་གནད་དོན་འདིའི་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། དེ་རིང་ངས་ད་ལས་རིམ་འདིའི་འགོ་བྱང་འདི་ནང་ལོགས་ཁིམ་ཇུང་ཨུན་གྱིས་ངོ་མ་གཏོར་རྒོལ་བྱེད་རྒྱུ་ཡིན་ནམ་ཞེས་བྱས་ངས་བཀོད་ཡོད། ཁ་བྱང་ཁོ་རང་ཏོག་ཙི་ཅིག་འུར་ཚ་བའི་བཟོ་འདྲ་འདུག་ད་ཡིན་ནའི་ལས། འདས་པའི་ཉིན་མ་ཁ་ཤས་ཤིག་ནང་ལོགས་ལ་ཡར་དཔེར་བྱས་ན New York Times དང BBC དང་དེ་ཚོ་གསར་འགྱུར་བརྒྱུད་ལམ་ཆེན་པོ་མང་པོ་ཞེ་པོ་ཅིག་གིས། ཁ་བྱང་ད་ག་རང་གི་ཐོག་ལ་ཡང་ཁོང་ཚོས་གནས་ཚུལ་མང་པོ་སྤེལ་སོང་ད་དེ་སྤེལ་དགོས་ཡག་གི་རྒྱུ་མཚན་གཙོ་བོ་འདི་རེད་བཞག། ད་བྱང་ཀོ་རི་ཡའི་ངོས་ནས་ཡིན་ན་ཁྱིམ་མཚེས་ཀྱི་རྒྱལ་ཁབ་ལྷོ་ཀོ་རི་ཡ་ཡིན་ནའི་རེད་ཨ་མི་རི་ཀ་ཡིན་ནའི་རེད་ཉི་ཧོང་ཡིན་ནའི་རེད་དེ་ཚོ་ལ་ཡང་འཇིགས་སྐུལ་བྱེད་ཡག་དང་མེ་ཤུགས་གོ་མཚོན་ཚོད་ལྟ་ལྟ་ཡག་དང་ཨང་སྐབས་རེ་འདུག་པ་མེ་སྒྱོགས་བརྒྱབ་བྱས་མི་རེ་དེ་ཚོ་བསད་བྱས་པའི་གནས་ཚུལ་དེ་ཚོ་ཡིན་ན་ད་ཐེངས་མ་མང་པོ་བྱུང་རྗེས་ད་ལོ་བཅུ་ཕྲག་མང་པོ་ཕྱིན་ཙང་ཁོ་ཁིམ་ཇུང་ཨུན་གྱི་པ་ཕའི་དུས་ཡིན་ནའི་ཁོའི་སྤོ་བོ་གི་དུས་ཡིན་ནའི་རེད་ད་དེ་ཚོ་སྒང་ག་ལོག་ཁོ་ཕྱི་དང་འབྲེལ་བ་བྱེད་ཡག་གི་ལག་རྩལ་བཟོ་འདྲ་བེད་སྤྱོད་བཏང་བྱས་བྱས་བསྡད་ཡག་དེ་འདི་ཁོ་གསར་པ་གས་མ་རེད་དེ་ཡིན་ནའི་ལས་འདས་པའི་ཟླ་བ་གཅིག་ནང་ལོགས་ཁིམ་ཇུང་ཨུན་གྱི་བྱེད་སྟངས་དང་སྐད་ཆ་བཤད་སྟངས་ཁ་ཤས་ཡིན་ན་མ་འདྲ་ཞེ་པོ་ཅིག་འདུག་དེ་འདྲ་སོང་ཙང་ཁོ་དངོས་གནས། དཔེར་བྱས་ན་ལྷོ་ཀོ་རི་ཡ་ཡིན་ནའི་འདུག་པ་ག་པར་ཡིན་ནའི་ལས་གཅིག་དམག་ཅིག་རྒྱག་ཡག་གི་འཆར་གཞི་ཞིག་མེད་འགྲོ་བྱས་རྗེས་བྱང་ཀོ་རི་ཡའི་སྐོར་ལ་ཡང་ཞིབ་འཇུག་རྒྱུན་རིང་པོ་བྱེད་མཁན་གྱི་མི་གལ་ཆེན་པོ་གཅིག་གཉིས་ཀྱིས་ཁོ་གཉིས་ཀྱིས་ཉེན་བརྡ་བཏང་ཤག་བྱས་ཙང་ཉེན་བརྡ་བཏང་པ་འདིས་གཙོ་བོ་གཞིར་བཞག་བྱས་ད་གསར་འགྱུར་བརྒྱུད་ལམ་ཁག་ལ་ཡང་གནས་ཚུལ་དེ་ག་ཚོད་མང་པོ་ཐོན་ཡག་འདི་རེད་བཞག་བྱས་ཙང་ངས་དེ་རིང་གི་ང་ཚོའི་ལས་རིམ་འདིའི་ནང་ལོགས་ལ་ཡང་ཨང་ད་མཁས་པ་འདི་གཉིས་ཀྱིས་གཙོ་བོ་ག་རེ་བཤད་ཀྱི་ཡོད་མེད་དང་ད་ག་ནང་བཞིན་ཡང་གསར་འགྱུར་བརྒྱུད་ལམ་དེ་ཚོ་མང་པོའི་ནང་ལོགས་ལ་ཡང་བྱང་ཀོ་རི་ཡའི་སྐོར་ལ་ཡང་ལྟ་ཞིབ་བྱེད་མཁན་དང་ཞིབ་འཇུག་བྱེད་མཁན་མང་པོ་ཞེ་དྲག་ཡོད་རེད་ཁོང་ཚོ་གཞན་པ་མང་ཆེར་སྐད་ཆ་དྲིས་དུས་མི་མང་པོ་ཅིག་གིས་ད་དེ་འདྲ་རང་འདི་ཡིན་གྱི་མ་རེད་ཞེས་བྱས་ལྟ་ཚུལ་འདི་ལ་ཡང་མོས་མཐུན་མ་བྱེད་མཁན་ཡང་མང་པོ་འདུག་བྱས་ཙང་ཁོང་ཚོའི་ལྟ་ཚུལ་དེ་ཚོ་སོགས་པའི་ཚང་མ་ལོག་ངས་རོབ་ཙམ་ཅིག་ད་གསར་འགྱུར་བྱས་བྱས་དེ་རིང་ད་ངོ་སྤྲོད་ཞུ་ན་བསམ་བསམ་རེ་བྱུང། ད་དེ་རིང་གི་གནས་ཚུལ་བྱུང་དགོས་ཡག་གི་ཁོང་ཚོ་རྒྱུ་རྐྱེན་བྱས་པ་དེ་གཙོ་བོ་དེ། ངས་དེ་རིང་ཞུས་པ་ནང་བཞིན་བྱས་ད་བྱང་ཀོ་རི་ཡའི་སྐོར་ལ་ཡང་ནས་ཞིབ་འཇུག་བྱེད་མཁན་མི་མཁས་པ་ཅིག་གཉིས་འདུག་གཅིག་དང་པོ་དེ་ཡིན་ན Robert Carlin ཟེར་མཁན་དེ་ཁོ་རང་ཡིན་ན་དེའི་སྔོན་ལ་ཡང་ཨ་མི་རི་ཀའི་སི་ཨའི་ཨའི་གསང་བའི་ལས་ཁུངས་ནང་ལོགས་བྱང་ཀོ་རི་ཡའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་རྒྱུན་རིང་པོ་ཅིག་ཡིན་ས་རེད། བྱས་རྗེས་ཞིབ་འཇུག་རྒྱུན་རིང་པོ་བྱས་པའི་རྗེས་ལ་ཡང་ད་དེ་རིང་ཁ་སང་ནས་ཞིབ་འཇུག་ལས་ཁང་དེ་ནང་ཕྱག་ལས་གནང་གི་ཡོད་ས་རེད། ཁོང་དང་མཉམ་དུ Hecker ཟེར་མཁན་འདུག་དེ་ཡང་བྱང་ཀོ་རི་ཡའི་གི་རྡུལ་ཕྲན་གྱི་གནད་དོན་སྐོར་ལ་ཡང་ཞིབ་འཇུག་གནང་མཁན་གྱི་མི་ཅིག་ཚང་མ་ལོག་གིས་ཡིད་ཆེས་བྱེད་ས་དང་གུས་ཞབས་བྱེད་ས་ཅིག་ཡིན་ས་རེད། ཁོ་གཉིས་ཀྱིས་མཉམ་རུབ་ཐོག་ནས་ཨ་ནེ་རྩོམ་ཞིག་བྲིས་བྱས་རྩོམ་འདི་ནང་ལ་ཡིན་ན་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་གི་ཁོའི་སྤོ་བོ་གི་དུས་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོ་ལ་ཡར་ལྷོ་ཀོ་རི་ཡ་ལ་དེ་དུས་གཏོར་རྒོལ་བྱས་པ་རེད་འདི་འདྲའི་ནང་བཞིན་ཕལ་ཆེར་ད་ལྟའི་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་གྱིས་བྱེད་རྩིས་མེད་འགྲོ་ཞེས་བྱས་ཁོ་གཉིས་ཀྱི་རྩོམ་ཞིག་ཐོན་ཤག་ད་རྩོམ་འདི་ལ་ད་དོ་སྣང་ཆེན་པོ་ཞེ་པོ་བྱུང་ཤག་ཡོང་ཡོང་གི་རེད་བ་ད་ཁོ་གཉིས་ནི་གཉིས་ཆར་ལོག་ཡིན་ན་མི་ཚང་མ་ལོག་གིས་གུས་ཞབས་བྱེད་ས་དང་ཡིད་ཆེས་བྱེད་ས་འཇུག་པ་ཇི་སྙེད་ཅིག་རེད་བཞག་ད་ཁོ་གཉིས་ཀྱིས་བཤད་པའི་སྐད་ཆ་དེ་ལ་ཡང་ཉུང་མཐའ་ལས་ཚང་མ་ལོག་གི་གཟབ་གཟབ་བྱེད་ཅིག་གཏན་ནས་མི་ཤེས། བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་གྱིས་དངོས་གནས་རང་ད་ད་འདི་པོ་ཏོ་འཇིགས་སྐུལ་བྱེད་ཅིག་དེར་མི་ཤེས་དངོས་གནས་དམག་རྒྱག་ཡ་མ་རེད་དམག་ཅིག་དངོས་གནས་བསླངས་པ་ཡིན་ན། བྱང་ཀོ་རི་ཡ་དང་ལྷོ་ཀོ་རི་ཡའི་བར་ད་ལ་ས་མཚམས་དེ་ཞེ་པོ་ཅིག་ཐག་ཉེ་པོ་རེད་ཨང་ད་བྱང་ཀོ་རི་ཡའི་ས་མཚམས་ནས་ལྷོ་ཀོ་རི་ཡའི་རྒྱལ་ས་སོའུ་ད་དེ་རིང་གི་སོའུ་ཟེར་དུས་འཛམ་བུ་གླིང་ནང་ནས་བསམ་བློ་བཏང་ད། ལྷོ་ཀོ་རི་ཡའི་ནང་དཔལ་འབྱོར་འཛམ་བུ་གླིང་ནང་གི་ཆེ་ཤོས་ཨང་བཅུ་པའི་ནང་སླེབས་བསྡད་ཡོད་རེད། དེ་ལས་མ་ཟད་ན་སོའུ་ཟེར་མཁན་དེ་ད་མི་ས་ཡ་མང་བོ་ཡོད་སའི་གྲོང་ཁྱེར་ཆེན་པོ་གཅིག་དང། འཛམ་བུ་གླིང་གི་དཔལ་འབྱོར་གྱི་ལྟེ་གནས་གལ་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད། བྱང་ཀོ་རི་ཡའི་ས་མཚམས་ནས་ཕར་མེ་སྒྱོགས་བརྒྱབ་ན་སོའུ་ལ་ཡ་སྙོབ་པོ་ཡོད་ས། དེ་སྙོབ་དུས་ཙམ་པ་གལ་སྲིད་བྱང་ཀོ་རི་ཡས་གཏོར་རྒོལ་བྱས་པ་ཡིན་ན་ལྷོ་ཀོ་རི་ཡའི་ནང་ཡོད་པའི་མི་ས་ཡ་མང་བོ་ལ་ཡང་སྲོག་སྐྱོན་ཡོང་ཡ་ད་དེ་འདྲའི་ཉེན་ཁ་ཡོད་མ་ཟད་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ད་ཤུགས་རྐྱེན་ཞེ་པོ་ཐེབས་རེད་པ་དེ་འདྲ་སོང་ཙང་ཚང་མ་ལོག་གི་ཉེན་བརྡ་དེའི་རིགས་སྣང་ཆུང་བྱས་བྱས་བཞག་ཡ་ཡོད་ས་མ་རེད་ལ་གསར་འགྱུར་བརྒྱུད་ལམ་ཚང་མ་ལོག་གིས་དོ་སྣང་ཆེན་པོ་ཞེ་པོ་བྱས་བཞག། ད་ཁོ་གཉིས་གཉིས་ཀའི་གཞི་བཞག་གཙོ་བོ་དེ་རིང་ཁ་སང། བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་ཕྱོགས་གཅིག་ནས་ཁོ་བློ་ཁོག་ཆེ་རུ་ཞེ་པོ་ཕྱིན་པའི་བཟོ་འདྲ་བྱས་བྱས་མཚོན་ཆ་དེ་ཚོ་ཚོད་ལྟ་ཡག་དང་དེ་ཚོ་དེ་སྔ་དང་མ་འདྲ་ཞེ་པོ་ཅིག་ཤུགས་ཆེན་པོ་བྱེད་ཀྱི་འདུག་ཨ་གཉིས་པ་དེ་ཡིན་ན་དེ་སྔ་ལ་ཡ། ཕྱིའི་རྒྱལ་ཁབ་ད་གཙོ་བོ་དེ་ཡིན་ན་ཁོ་ཚོའི་ད་དམིགས་གཏད་ས་དེ་ཡིན་ན་ཨ་མི་རི་ཀ་རེད་ད་ཨ་མི་རི་ཀ་དང་འབྲེལ་བ་བྱས་བྱས་མ་ཚང་ཨ་མི་རི་ཀ་དགྲ་རེད་དེ་ལས་ཡིན་ནའི་ཨ་མི་རི་ཀ་དང་ཐད་ཀར་ཡིན་ན་འབྲེལ་བ་བྱས་བྱས་ཨ་མི་རི་ཀ་དང་འབྲེལ་བ་བྱུང་ན་བསམ་ཙང་གིས་ཁོའི་རེ་བ་གཏོང་བ་ད་དེ་ཕལ་ཆེར་ཁིམ་ཇུང་ཨུན་ནས་བྱས་པ་ཡིན་ན་འདི་ད་རེ་ཆད་སླེབས་པའི་བཟོ་འདྲ་ཅིག་མེད་འགྲོ། ཁོའི་ལག་ལེན་ཐོག་ལ་ཡ་ཆ་བཞག་པ་ཡིན་ན་ཟླ་གཉིས་ཀྱི་གོང་ལ་བྱང་ཀོ་རི་ཡས་གློ་བུར་ཐོལ་རྒྱག་ཡིན་ན་ལྷོ་ཀོ་རི་ཡའི་གླིང་ཕྲན་གཅིག་ལ་ཡང་མེ་སྒྱོགས་ཕལ་ཆེར་ལྔ་བརྒྱ་བརྒྱབ་བཞག་ད་མ་ཚང་སྟེ་མེ་སྒྱོགས་བརྒྱབ་པའི་གནས་ཚུལ་འདི་དེ་སྔ་ཏོག་ཏོག་བྱུང་བཞག་དེ་ལས་དེ་རིང་འདི་དེ་ཞེ་པོ་ཅིག་ཛ་དྲག་ཆེན་པོ་ཅིག་འདི་འདྲ་མ་བརྒྱབ་པར་རྒྱུན་རིང་ཞིག་ཕྱིན་ཡོད་ས་རེད་དེ་དང་འབྲེལ་བའི་མེ་ཤུགས་གོ་མཚོན་དང་ཆུའི་འོག་ལ་བཏང་ཡག་གི་གོ་མཚོན་དང་དེ་ཚོ་ཚོད་ལྟ་བྱས་ཡག་དེ་གྲས་དེ་དེ་རིང་ཁ་སང་ཧ་ལམ། ཉི་མ་རྟག་པར་ཅིག་གསར་པ་རེ་བྱས་བྱས་བསྡད་ཀྱི་ཡོད་འདྲ་དེ་འདྲ་སོང་ཙང་ཁོ་བྱེད་ཡག་གི་གྲངས་ཀ་དང་བྱེད་སྟངས་བྱ་བ་དེ་ཚོ་ཞེ་པོ་ཅིག་ཛ་དྲག་ཅིག་བྱས། ཨ་འདི་ལས་གལ་ཆེ་ཅིག་ཡིན་ན་གཏམ་བཤད་ཀྱི་སྐད་ཆ་བཤད་སྟངས་ཅིག་ལ་ཡ། ཀོ་རི་ཡ་གི་དམར་ཤོག་གཞུང་འདི་བཙུགས་རྗེས་ཁིམ་ཇུང་ཨུན་གྱི་སྤོ་བོའི་སྐབས་ནས་བྱས་བྱས་ཁོ་ཚོའི་བེ་ད་རྒྱལ་ཁབ་ནང་ལོགས་ལ་ཡ་ཆབ་སྲིད་ཐོག་ནས་གལ་ཆེན་པོ་ཞིག་དེ་ག་རེ་ཟེར་ན་ཀོ་རི་ཡ་ཟེར་མཁན་དེ་རྒྱལ་ཁབ་གཅིག་རེད་ང་ཚོ་ཉི་མ་གཅིག་ཡིན་ན་གཅིག་གྱུར་བྱས་བྱས་རྒྱལ་ཁབ་གཅིག་བཙུགས་དགོས་རེད་ཟེར་ཅེས་ཟེར་ཡ་དེ་ད་རྟག་པར་བཤད་བསྡད་ཡོད་རེད། དེ་ཡིན་ན་ཁོང་ཚོས་གང་ལྟར་ལས་ཀ་ག་རེ་བྱས་ན་ལས་ད་དམིགས་ཡུལ་དང་ཀུན་སློང་དང་དེ་ཚོ་ཚང་མ་དེ་ཡིན་ཅེས་བཤད་བསྡད་ཡོད་རེད། ཡིན་ནའི་ཉེ་དུས། ཁིམ་ཇུང་ཨུན་གྱིས་རྩ་འཛིན་དེ་ལ་ཡ་འགྱུར་ལྡོག་བཏང་གསལ་བསྒྲགས་བྱས་བྱས་ད་ནས་བཟུང་བྱས་བྱང་ཀོ་རི་ཡ་དང་ལྷོ་ཀོ་རི་ཡ་གཅིག་གྱུར་བྱེད་ཡ་བྱ་བ། དེ་ཡིན་ན་བྱང་ཀོ་རི་ཡའི་མཐའ་མའི་དམིགས་ཡུལ་དེ་མེད། ལྷོ་ཀོ་རི་ཡ་ལ་ཡོད་པའི། མི་མང་འདི་གྲས་དེ་བྱང་ཀོ་རི་ཡའི་ངོས་ནས་བཤད་པ་ཡིན་ན་ཁོ་ཚོའི་སྤུན་ཟླའི་མི་མང་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་མེད། བྱང་ཀོ་རི་ཡའི་ངོས་ནས་བཤད་པ་ཡིན་ན་ལྷོ་ཀོ་རི་ཡ་ཟེར་མཁན་དེ་ནི་དགྲ་བོའི་རྒྱལ་ཁབ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡིན། ཁོས་གསལ་བསྒྲགས་བྱས་པ་མ་ཟད་ལྷོ་བྱང་ཀོ་རི་ཡའི་བར་ལག་གི་མཐུན་ལམ་དང་ལྷོ་བྱང་ཀོ་རི་ཡའི་བར་ལག་ལ་ཡང་མཐའ་མ་གཅིག་གྱུར་བྱེད་ཡག་གི་མཚོན་དོན་མཚོན་ཡག་གི་ཁོ་ཚོས་བཟོ་དབྱིབས་ཆེན་པོ་ཞེ་པོ་ཅིག་རྒྱལ་ས་ཕིང་ཡོང་གི་ཉེ་འཁོར་དུ་བ་ལས་ཡོད་ས་རེད། ཨ་འདི་ངས་དེ་ནང་དེ་པར་རིས་ནང་ལོགས་ལ་བྱས་བཞག་ཡོད། ཅིག་དཔེ་དེ་སྒོའི་བཟོ་དབྱིབས་འདྲ་ཆེན་པོ་ཅིག་རེད་བཞག་གཞུང་ལམ་ཆེན་པོ་ཅིག་སྒང་ལ་ཡ། ཨ་འདིའི་གཞོགས་གཉིས་ལ་ཡ། ཀོ་རི་ཡའི་བུད་མེད་རེ་རེ་བྱས་བུད་མེད་དེ་གཉིས་དཀྱིལ་དེར་ཐུག་ལག་པ་མཐུད་བྱས་ཏེ་བྱས་ད་ཁོའི་མཚོན་དོན་བྱས་པ་ཡིན་ན་ལྷོ་བྱང་ཀོ་རི་ཡ་གཉིས་ཡིན་ན་སྤུན་ཟླ་ཡིན་པ་དང་ཨ་ནེ་གཅིག་སྒྲིལ་བྱེད་དགོས་ཀྱི་ཡོད་པ་དང་ལག་པ་བཏང་དགོས་ཀྱི་ཡོད་པ་དེ་འདྲའི་བྱས་བྱས་ད་ལྟ་བར་དུ་སྒོ་ཆེན་པོ་དེ་ཡོད་ས་དེ་བྱང་ཀོ་རི་ཡའི་ད་རྟེན་འབྲེལ་བྱེད་ཡག་གི་མཛད་སྒོའི་ས་ཆ་དང་གཅིག་ཞེ་པོ་ཅིག་གལ་ཆེན་པོ་ཡོད་ས་རེད་སྒོ་ཆེན་པོ་འབྱོར་བ་དེ་ད་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་གྱིས་དེ་མར་རློག་གི་ཡིན། ད་དེ་ཡང་དེ་སྲིད་ཇུས་དེར་འགྱུར་ལྡོག་བཏང་བྱས་ཁ་ལྷོ་ཀོ་རི་ཡ་སྤུན་ཟླའི་རྒྱལ་ཁབ་འཁོར་ལ་ཡང་ངོས་འཛིན་བྱེད་ཀྱི་མེད་དེ་དགྲ་བོ་རྒྱལ་ཁབ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡིན་ཟེར་བྱས་བྱས་ལབ་དུས་མཁས་པ་དེ་གཉིས་ཀྱིས་གསུང་ཡག་བྱས་པ་ཡིན་ན། དེ་ནས་ཕལ་ཆེར་ད་བྱང་ཀོ་རི་ཡས་ཕར་ལྷོ་ཀོ་རི་ཡའི་གཞུང་འདི་ལ་ཡང་གཏོར་རྒོལ་འདི་བྱེད་ཡག་གི་ཁོའི་རྨང་གཞི་དང་རྒྱུ་རྐྱེན་དང་གཅིག་ཀོ་རི་ཡའི་མི་མང་ཚོ་ལ་འགྲེལ་བཤད་རྒྱག་དགོས་རེད་པ་འདིའི་འགྲེལ་བཤད་ཞིག་རྒྱག་གི་མེད་འགྲོ་ཟེར་བྱས་ད་གནད་དོན་ཁ་ཤས་ཅིག་གཙོ་བོ་གཞི་བཞག་བྱས་མཁས་པ་དེ་གཉིས་ཁོ་གཉིས་གཉིས་ཀས་ཕལ་ཆེར་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་གྱིས་དངོས་གནས་ལྷོ་ཀོ་རི་ཡ་ལ་ཡང་གཏོར་རྒོལ་བྱེད་ཡ་འཆར་གཞི་ཞིག་མེད་འགྲོ་ཞེས་བྱས་ཁོ་གཉིས་གཉིས་ཀས་གཙོ་བོ་འདི་འདྲ་བཤད་ཤག་ད་ཡིན་ན་ལེ་ཡང་དེ་ལྡོག་པ་ལ་ནིའུ་ཡོག་ཐཱིམ་ཟི་གསར་ཤོག་འདིའི་ནང་ལོགས་ལ་མཁས་པ་གཞན་པ་མང་པོ་ཅིག་ལ་ཡང་སྐད་ཆ་དྲིས་ཤག་གཞན་པ་ཚོས་བཤད་ཡ་བྱས་པ་ཡིན་ན་ཏན་ཏན་རེད་ད་ཁིམ་ཇུང་ཨུན་གྱི་བྱེད་སྟངས་དེ་ཏོག་ཙམ་མ་འདྲ་དང་ཉེན་ཁ་དེ་ཞེ་དྲག་ཚ་རུ་ཕྱིན་ཤག་ད་ཡིན་ན་ལེ་ཁོ་ཚོ་མང་ཆེ་ཅིག་གིས་ད་དམག་རང་ད་རྒྱབ་ཨ་ཡོང་ཞེས་བྱས་མང་པོས་ཟེར་གྱི་འདུག་ཁོ་ཚོ་ལབ་མཁན་དེ་ཚོ་མང་ཆེ་གིས་རྒྱུ་མཚན་གཙོ་བོ་འདི་རེད་ཤག། གལ་སྲིད་བྱང་ཀོ་རི་ཡས་ལྷོ་ཀོ་རི་ཡར་དངོས་གནས་གཏོར་རྒོལ་བྱས་པ་ཡིན་ན་ད་མ་རྩ་ལྷོ་ཀོ་རི་ཡ་ལ་ཡང་གྱོང་གུན་དང། གནོད་སྐྱོན་དེ་ཚོ་ཆེན་པོ་ཡོང་གི་རེད་དེ་ཡིན་ན་མཐའ་མ་དེ་ད་བྱང་ཀོ་རི་ཡའི་ད་ལྟའི་ཁོའི་གཞུང་ད་ཀིམ་ཇོང་ཨུན་གྱི་མི་ཚང་དེ་བཟུང་བསྡད་འགྱོག་གི་གཞུང་འབྱོར་བ་ད་འདི་ད་དཔེ་ད་རྩ་གཏོར་འགྲོ་རྒྱུ་གཏན་འཁེལ་བ་རེད་ག་རེ་ཟེར་ན། ཁོ་ལ་ཡང་ཁ་གཏད་གཅོག་མཁན་དེ་ཡིན་ན་ཨ་མི་རི་ཀའི་དམག་མི་ཡོད་རེད་ཉི་ཧོང་དམག་མི་ཡོད་རེད་ཨ་ནི་མ་རྩ་ཁོ་རང་ནས་ལྷོ་ཀོ་རི་ཡའི་དཔལ་འབྱོར་སྟོབས་དེ་ཡིན་ན་ད་བྱང་ཀོ་རི་ཡ་ལས་ལྡབ་སུམ་ཅུ་བཞི་བཅུ་ཡིན་ན་ཆེ་བ་ཡོད་འགྱོག་རེད་པ་འདི་འདྲ་སོང་ཙང་ཁོ་གནས་འཁོར་ཐུབ་ཡ་མ་རེད་འདི་འདྲ་སོང་ཙང། བྱང་ཀོ་རི་ཡའི་ད་ལྟའི་འགོ་ཁྲིད་ཁིམ་ཇུང་ཨུན་སྨྱོན་པའི་བཟོ་འདྲ་ག་འདྲ་བྱས་ནའི་མ་བྱས་ནའི་ཁོ་ཐ་མ་དེ་རྩིས་བརྒྱབ་བྱས། ཁོ་ལ་ཡང་ཐོབ་ཡག་མེད་པའི་དམག་ཅིག་རྒྱག་གི་མ་རེད་ཟེར་བྱས་གཙོ་བོ་དེ་འདྲ་བྱས་ཤག་ད་ཡིན་ན་ལེ། ཁོ་གཉིས་ཀྱི་ལྟ་བ་འདི་ལ་ཡ་ད་དམག་ཆེན་པོ་རྒྱབ་མ་དགའ་བསམ་ཚང་གིས་སེམས་ཁྲལ་བྱས་འབྱོར་བ་འདི་ལ་ཡ་མོས་མཐུན་མ་བྱེད་མཁན་དེ་ཚོ་མཁས་པ་དེ་ཚོ་མང་པོ་གཅིག་གིས་ཟེར་ཡག་བྱས་པ་ཡིན་ན། ད་དམག་ཆེན་པོ་ཞིག་མ་བརྒྱབ་པ་ཡིན་ནའི་གཅིག་བྱས་ན་ད་ལྟ་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་རྒྱལ་སྤྱིའི་ཐོག་གི་ཡིན་ནའི་རེད་རྒྱལ་ནང་གི་ཡིན་ནའི་རེད་གནད་དོན་མང་པོ་ཞེ་པོ་ཅིག་གི་རྒྱུ་རྐྱེན་ལ་བརྟེན་བྱས་ཁོས་གཅིག་བྱས་ན་དམག་ཆུང་ཆུང་རྒྱག་ཡ་ཉེན་ཁ་ཆེན་པོའི་ལས་ཀ་དེ་འདྲ་ཅིག་བྱེད་མ་སྲིད་པ་མ་རེད། ག་རེ་ཟེར་ན་དཔེར་ན་ཆ་བཞག་ན་ཉིས་སྟོང་བཅུའི་ལོར་བྱང་ཀོ་རི་ཡས་ལྷོ་ཀོ་རི་ཡ་ལ་མེ་སྒྱོགས་བརྒྱབ་བྱས་མི་བཞི་བསད་བྱས་ད་ག་འདྲ་འདིའི་སྐབས་དེ་ཡིན་ན་ལྷོ་ཀོ་རི་ཡས་སྡུག་རུས་བྱས་བྱས་དམག་ཆེན་པོ་ཆགས་ཡོད་མ་རེད་མི་ཤི་འདི་འདྲ་བཟོ་འདྲ་དམག་ཆུང་ཆུང་ཞིག་བརྒྱབ་བྱས་ད་དེ་ཚོས་ག་འགའ་བྱེད་དགོས་ཡ་བྱང་ཀོ་རི་ཡས་ད་ལྟ་བར་དུ་དམིགས་ཡུལ་རེད་གཙོ་བོ་དེ་ཡིན་ན

བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་གྱིས་ལས་ཀ་འདིའི་རིགས་བྱེད་དགོས་ཀྱི་རྒྱུ་མཚན་གལ་ཆེན་པོ་ཞེ་པོ་ཅིག་ག་རེད་ཟེར་ན། ལྷོ་ཀོ་རི་ཡ་དང་ཨ་མི་རི་ཀ་གཉིས་ཀའི་ནང་ལོགས་འོས་འདེམས་ཀྱི་ཨེ་ནི་དུས་ཚོད་ཞིག་བྱེད་བསྡད་པ་རེད། བྱས་ཙང་ཀ་བྱང་ཀོ་རི་ཡའི་ངོས་ནས་འོས་འདེམས་འདི་གཉིས་ནང་ལོགས་ལ་ཁོའི་ཤུགས་རྐྱེན་ཅིག་སྤྲད་ཡ་བྱེད་དུ་ཆུག་པ་རེད། ད་ཁོ་ལྷོ་ཀོ་རི་ཡའི་ནང་ཆ་བཞག་པ་ཡིན་ན་ད་ལྷོ་ཀོ་རི་ཡའི་ནང་ལོགས་སྤྱིར་བཏང་བྱས་པ་ཡིན་ན་སྲིད་དོན་ཚོགས་པ་གཉིས་ཡོད་རེད་སྲིད་དོན་ཚོགས་པ་གཅིག་ཡིན་ན་ཁོ་ཚོའི་དམངས་གཙོ་སྲིད་དོན་ཚོགས་པ་ཟེར་ཏེ་གཡོན་ཕྱོགས་ཀྱི་བསམ་བློའི་ཤུགས་ཆེན་པོ་ཡོད་འགྱོག་ཅིག་གི་སྲིད་དོན་ཚོགས་པ་གཅིག་ཡོད་རེད་གཅིག་ཡིན་ན་རྙིང་ཞེན་ཅན་གྱི་སྲིད་དོན་ཚོགས་པ། མི་དམངས་སྟོབས་ཤུགས་སྲིད་དོན་ཚོགས་པ་ཅེས་ཟེར་གྱི་རེད་ད་དེ་ད་ལྟའི་སྲིད་འཛིན་ཡོད་རེད་པ་འདི་ཡིན་ན་ཁོ་ཚོ་རྙིང་ཞེན་ཅན་གྱི་སྲིད་དོན་ཚོགས་པ་འདིའི་འགོ་ཁྲིད་རེད། འདས་པའི་ལོ་མང་པོའི་ནང་ལོགས་ལ་ཡ་ཁོ་ཚོ་ལོ་བཞི་བཞི་ཙམ་ནང་ཡ་ཨོ་མ་ལོ་བརྒྱད་བརྒྱད་ཙམ་ནང་ལོགས་ལ་ཡ་སྲིད་དོན་ཚོགས་པ་འདི་གཉིས་བར་དུ་ལག་ལ་ཡ་སྟེ་དབང་ཆ་དེ་ཕར་ཚུར་སྤྲད་རེས་ཏི་སེ་གོ་ཁྱི་སོང་ང་སྤྲད་རེས་སེ་བའི་སྐབས་དེ་བས་ན་དམངས་གཙོ་སྲིད་དོན་ཚོགས་པ་ལ་ཡ་ག་དུས་རག་པ་ཡིན་ན་ལས་དབང་ཆ་དེ་རག་པ་ཡིན་ན་ཁོ་ཚོས་ཐབས་ཤེས་བྱས་བྱས་བྱང་ཀོ་རི་ཡ་དང་འབྲེལ་བ་ཡར་བཏང་ཡར་བཏང་ཨ་བྱང་ཀོ་རི་ཡ་ལ་དཔལ་འབྱོར་རོགས་པ་བྱས་ཨ་དང་འབྲུ་རིགས་རོགས་པ་བྱས་ཨ་དང་འདི་འདྲ་བྱས་བྱས་ད་ཁོ་ཚོའི་ལྟ་བར་བྱས་པ་ཡིན་ན་བྱང་ཀོ་རི་ཡ་ལ་འཇམ་པོ་བྱས་ཁོ་ཚོ་རོགས་པ་བྱས་ག་ལི་ག་ལི་སྒོ་ཕྱེ་དེ་འདྲས་བྱས་པ་ཡིན་ན་བྱང་ཀོ་རི་ཡ་དེ་ཡིན་ན་ག་ལི་ག་ལི་འགྱུར་ལྡོག་འགྲོ་གི་རེད་ཨ་དམག་དང་དེ་ཚོ་མ་ཡོང་ཡག་གི་སྔོན་འགོག་བྱེད་ཐུབ་ཀྱི་རེད་བྱས་སྤྱིར་བཏང་ལྟ་བ་དེ་འདྲས་ཞིག་ཟིམ་བྱས་བསྡད་མཁན་ཅིག་རེད་ད་ཡིན་ནའི་ལས་ཁོ་ཚོ་རྙིང་ཞེན་ཅན་གྱི་སྲིད་དོན་ཚོགས་པ་ད་ལྟ་ཟིམ་བསྡད་མཁན་གྱི་གཞུང་འབྱོར་བ་ཁོ་ཚོའི་སྲིད་དོན་ཚོགས་པ་བྱས་ན་ད་བྱང་ཀོ་རི་ཡ་སུམ་འདྲས་ལ་ཡ་ཕར་སྙིང་རྗེ་བྱས་སྒོ་ཕྱེ་བྱས་ག་ལི་ག་ལི་ཡིན་ན་རྒྱུན་ཐོག་བཏང་ཡ་སྐྱོན་ཡོད་མ་རེད་ད་བྱང་ཀོ་རི་ཡ་ལ་ཡ་ཕན་ཤོས་དེ་ག་རེ་རེད་ཟེར་ན་ཨ་མི་རི་ཀ་དང་ཉི་ཧོང་དང་དེ་ཚོ་གང་ག་ལོག་གཅིག་སྒྲིལ་བྱས་བྱས་ཁ་གཏད་བྱས་བྱས་ཁོ་ཕེབས་དུས་ཁྱོན་དམག་སུམ་འདྲས་ཁྱོན་བསླངས་མ་བཅུག་བྱས་བྱས་དམག་བསླངས་པ་ཡིན་ན་ཐོབ་ཡག་ཁོར་རྩ་བ་ཉིད་ནས་མེད་པ་བཟོས་བྱས་འདི་བཀག་དགོས་རེད་ཟེར་མཁན་འདི་རེད་ད་འདི་སྲིད་དོན་ཚོགས་པ་འདི་ཡིན་ན་དབང་ཆ་ཟིམ་བྱས་བསྡད་ཡོད་རེད་པ་འདི་འདྲས་སོང་ཙང་ཁོ་ཚོས་མཁས་པ་ཁ་ཤས་ཟེར་ཡ་བྱས་པ་ཡིན་ན་བྱང་ཀོ་རི་ཡའི་འགོ་ཁྲིད་འདི་ལྷོ་ཀོ་རི་ཡ་ལ་ཞེད་སྣང་ཞེ་པོ་ཅིག་བསྐུལ་བྱས་ད་ལོའི་འོས་འདེམས་འདིའི་ནང་ལོགས་བྱང་ཀོ་རི་ཡ་ལ་ཕྲན་བུ་གཅིག་གིས་ཞི་འཇམ་པའི་སྲིད་བྱུས་འཛིན་མཁན་གྱི་སྲིད་དོན་ཚོགས་པ་འབྱོར་བ་འདི་ལ་ཡང་ཐོབ་ཡག་གི་རེ་བ་དང་དམིགས་ཡུལ་བྱས་བྱས་བྱས་པ་ཡིན་སྲིད་ཀྱི་རེད། ད་དམིགས་ཡུལ་གཅིག་གཅིག་པོ་ཡིན་གྱི་མ་རེད་ཁོ་དམིགས་ཡུལ་མང་པོ་ཡོད་ཀྱི་རེད་ད་དམིགས་ཡུལ་གཅིག་དེ་འདི་ཡིན་སྲིད་ཀྱི་རེད། ད་ག་ནང་བཞིན་ཨ་མི་རི་ཀའི་ནང་ཡིན་པའི་ད་ད་ལོ་ཕལ་ཆེར་དེ་སྔའི་སྲིད་འཛིན Trump དང་སྐུ་ཞབས Biden རེད་པ་ད་སྲིད་འཛིན Trump སྐབས་ལ་ཡ་ཡང་ཅིག་བྱང་ཀོ་རི་ཡ་དང་འབྲེལ་བ་དགའ་རབ་བྱེད་ཐུབ་སོང་ཨ་དེ་འདྲས་སྲིད་འཛིན Biden ལ་ཁོས་ཤུགས་རྐྱེན་བཏང་ཡག་གི་ཕལ་ཆེར་དེ་འདོད་པ་དང་དེ་ཡོད་སྲིད་ཀྱི་རེད་ཟེར་མཁན་འདུག་འདི་ནས་ཁ་ཅིག་ཟེར་ཡག་བྱས་པ་ཡིན་ན་གཙོ་བོ་དེ་བྱང་ཀོ་རི་ཡའི་རྒྱལ་ནང་གི་ཆབ་སྲིད་དང་འབྲེལ་བ་ཆེན་པོ་ཡིན་གྱི་རེད། མ་ཚང་བྱང་ཀོ་རི་ཡ་དེ་ད་དུང་ད་ཕྱི་ལ་ཡ་ཁྱོན་ནས་གསར་འགྱུར་དང་ཁྱོན་ཉན་རུ་མ་བཅུག་བྱས་གང་ག་མི་གང་ག་བཀག་བྱས་པས། རྒྱ་ནག་ནང་ལོགས་ཡིན་པ་ཡིན་ན་རིག་གནས་གསར་བརྗེ་སོགས་བྱས་བཅུག་བྱས་བཞག་བཞག་ཡོད་རེད་པ། དེ་འདྲ་ཡིན་པ་ཡིན་ནའི་ད་ད་རིག་གས་སུ་འཕྲིན་གྱི་དྲ་ལམ་དང་དེ་ཚོ་བྱས་དུས་ག་ལི་ག་ལི་གང་ལྟར་མི་མང་ནང་ལོགས་ལ་ཡ་ཕྱིའི་གནས་ཚུལ་ཐོས་ཡ་དེ་ཏོག་ཏོག་ཙམ་མང་མང་ཐོས་འགྲོ་དུས་ཙམ་པ་བྱང་ཀོ་རི་ཡའི་འགོ་ཁྲིད་དམར་ཤོག་འགོ་ཁྲིད་ཀིམ་ཇོང་ཨུན་ད་དབང་ཆ་ཚང་མ་ཡོད་རེད་དེ་ལས་ཁོ་ག་དུས་ཡིན་ནའི་མ་དད་ཞེ་དྲག་བློ་འཚབ་བྱེད་ཡ་གཅིག་གིས་དེ་འདྲ་གཅིག་གིས་སྡིག་ཏུ་ཡོད་ས་རེད། འདི་འདྲས་ཅིག་ཡོད་པའི་སྐབས་དེར་བསམ་བློའི་ཐོག་ནས་མི་མང་ཚོར་སྐུལ་སློང་བྱེད་ཡ་ཡིན་ནའི་རེད་ངར་སྐད་ལབ་ཡ་ཡིན་ནའི་རེད་དེ་ཚོ་ཤུགས་ཆེར་ཆེར་བཏང་དགོས་འདུག་ད་འདིའི་སྔོན་གྱི་ཨ་རི་བཙན་རྒྱལ་རིང་ལུགས་དང་གཅིག་བྱས་ས་དེ་འདིས་མ་འདང་གཅིག་ལྷོ་ཀོ་རི་ཡ་རང་ཆ་ཚང་ཁོ་ང་ཚོའི་དགྲ་བོ་རེད་ང་ཚོའི་སྤུན་ཟླ་མ་རེད་ས་ཆོ་ར་འདིའི་བསམ་བློའི་ལྟ་ཕྱོགས་ཅིག་གསར་པ་ཅིག་ད་འགོ་འཛུགས་ཡ་ཁོའི་རྒྱལ་ནང་གི་ཆབ་སྲིད་ཀྱི་དགོས་མཁོའི་ཆེད་དུ་ནས་བྱེད་ཀྱི་ཡོད་རེད་ཟེར་མཁན་ཁ་ཅིག་འདུག། ཁ་ཤས་ཅིག་ཟེར་ཡ་བྱས་པ་ཡིན་ན་འདས་པའི་ལོ་གཅིག་ནང་ལོགས་ལ་ཡ་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་མ་ཚང་ཁོ་རྒྱལ་ནང་གི་དཔལ་འབྱོར་དང་དེ་ཚོ་དཀའ་ངལ་ཞེ་དྲག་ཡོད་ནའི། ཁོ་ལ་ཡ་ད་འདི་སྔོན་ལོ་མང་པོའི་ནང་ལ་ཡང་མ་བྱུང་བའི་གོ་སྐབས་ཤིག་བྱུང་བྱས། གོ་སྐབས་བྱུང་ཡང་དང་པོ་དེ་གལ་ཆེན་པོ་ཞིག་ག་རེ་ཟེར་ན། ཨུ་རུ་སུས་ཡུ་ཀེ་རེན་ལ་ཡ་དམག་བརྒྱབ་པའི་རྗེས་ལ་ཡང་ད་ཨ་མི་རི་ཀ་དང་དེ་ཚོས་གང་འགབ་པའི་ཐད་དོ་སྣང་བྱེད་ས་དང་གལ་ཆེ་ཤོས་དེ་ཕ་གིའི་ཡུ་ཀེ་རེན་དང་ཨུ་རུ་སུའི་དམག་ཆགས་བསྡད་རེད་པ། ཨ་ནི་འདི་བྱེད་དུས་ཙམ་པ་ཁོ་ལ་ཡང་ཏི་སི་ཅི་གོ་སྐབས་ཤིག་རག་པའི་བཟོ་འདྲ་གཅིག་གི་རྐང་པ་ལག་པ་རྐྱང་ཡག་གི། ཨ་ནི་དེ་མ་ཟད་གལ་ཆེ་ཤོས་དེ་ག་རེ་ཟེར་ན། དེའི་སྔོན་ལ་ཡིན་ན་ཨུ་རུ་སུ་དང་བྱང་ཀོ་རི་ཡའི་འབྲེལ་བ་ཡིན་ནའི་རེད་རྒྱ་ནག་དང་བྱང་ཀོ་རི་ཡའི་འབྲེལ་བ་ཡིན་ནའི་རེད་མ་མཐའ་དེ་རོགས་པ་ཟེར་འདི་བྱེད་ཀྱི་རེད་དེ་ཡིན་ནའི་ལས། དེ་དང་དུས་མཚུངས་ཀྱི་རྒྱལ་ཁབ་དེ་གཉིས་ཅག་ལོག་གི་བྱང་ཀོ་རི་ཡ་ལ་ཚོད་འཛིན་ཏོག་ཙམ་བྱས་ཙམ་དང་རྒྱང་ཐག་དེ་དེ་བྱས་བསྡད་པ་ད་ཡིན་ནའི་ལས་ཡུ་ཀེ་རེན་གྱི་དམག་དེ་ལངས་པའི་རྗེས་ལ་དེ་རིང་ཁ་སང་ད་ཨུ་རུ་སུ་བྱང་ཀོ་རི་ཡ་ལ་བསྙེས་བྱས་བྱང་ཀོ་རི་ཡ་ནས་མེ་སྒྱོགས་རྡེའུ་དང་དེ་ཚོ་བཟོ་རོགས་བྱས་བྱས་བྱང་ཀོ་རི་ཡ་དང་གཉིས་གཉིས་འབྲེལ་བ་ཞེ་གཅིག་ཉེ་པོ་ཆགས་བྱང་ཀོ་རི་ཡ་གིས་ད་ཕྱི་འབྲེལ་གྱི་ཁོའི་གནས་སྟངས་འབྱོར་བ་དེ་ལ་ཡ་རྩ་བ་དེ་ནས་འགྱུར་ལྡོག་ཞིག་ཕྱིན་པ་རེད་ད་ག་ནང་བཞིན་རྒྱ་ནག་དང་ཆ་བཞག་པ་ཡིན་ནའི་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་དེ་རིང་གི་ཛ་དྲག་ཆེར་ཆེར་ཆེར་འགྲོ་དུས་ཙམ་པ་རྒྱ་ནག་དང་བྱང་ཀོ་རི་ཡ་དང་འབྲེལ་བ་དེ་ཉེ་རུ་ཉེ་རུ་ཕྱིན་བྱས། ཨ་ནི་ཉེ་རུ་ཕྱིན་མ་ཟད་ཡིན་ན་བྱང་ཀོ་རི་ཡའི་འགོ་ཁྲིད་ཁིམ་ཇུང་ཨུན་ནས་བཤད་པ་ཡིན་ན་འདིའི་སྔོན་ལ་ཡང་རྒྱལ་ཁབ་དེ་གཉིས་ཡིན་ན་ཕར་རེ་བ་མི་ཤེས་ཚུར་དགོས་ཡག་ཡོད་མ་རེད་པ་ད་དེ་རིང་ཁ་སང་ཡིན་ན་རྒྱལ་ཁབ་དེ་གཉིས་གཉིས་ཀྱི་ཁོ་ལ་རེ་དགོས་ཡག་གི་འདི་འདྲ་ཆགས་དུས་ཙམ་པ་འདིའི་སློབ་ཤེས་དང་འདི་བྱས་བྱས། ཆབ་སྲིད་རིག་པ་དང་འགྲོ་བ་རྒྱལ་སྤྱིའི་འདི་འབྲེལ་བའི་ཁོག་ལ་ཡང་རྒྱུན་དུ་ནས་བཤད་ཡག་ཅིག་ཡོད་རེད་འདི་ག་རེ་ཟེར་ན་ག་དུས་ཡིན་ནའི་ལས་སྲིད་དབང་སྒེར་གཅོད་ཅན་ཁིམ་ཇུང་ཨུན་ལྟ་བུ་ལ་གདེང་ཚོད་དེ་དམའ་པོ་ཞེ་དྲག་མ་བྱེད། འདི་དང་དུས་མཚུངས་ཀྱི་སྲིད་དབང་སྒེར་གཅོད་ཅན་ཁིམ་ཇུང་ཨུན་ལྟ་བུ་འབྱོར་བ། ཁོ་ཚོས་ཡིན་ན་སོ་སོས་སོ་སོ་ལ་ཚོད་དཔག་བྱེད་ཡག་འདི་ག་དུས་ཡིན་ནའི་ཚོད་དཔག་དེ་དངོས་ཡོད་གནས་ཚུལ་ལས་ཆེ་བ་བྱེད་ཀྱི་རེད། ཁྱད་པར་དུ་བལྟས་ན་བྱང་ཀོ་རི་ཡས་གལ་སྲིད་དམག་འཁྲུག་བརྒྱབ་པ་ཡིན་ན་གནས་སྐབས་རིང་ལ་ཡང་ལྷོ་ཀོ་རི་ཡ་ལ་ཡང་གྱོང་གུན་མང་པོ་ཞིག་རག་འདི་ལ་ཡིན་ནའི་ལས་མཐའ་མ། ཁོ་ལ་ཡ་ཐོབ་ཡག་ག་རེ་ཡོད་མ་རེད་ཁོ་རྩ་མེད་འགྲོ་རྒྱུ་གཏན་འཁེལ་བའི་བཟོ་འདྲ་ཅིག་ཚང་མས་འདི་མཐོང་གི་ཡོད་རེད་པ། ཡིན་ནའི་ལས་སྲིད་དབང་སྒེར་གཅོད་ཅན་ཁིམ་ཇུང་ཨུན་ལྟ་བུ་ཡིན་ན་སོ་སོས་སོ་སོར་ཚོད་དཔག་བྱེད་ཡག་འདི་མཐོ་དྲགས་ཨ་ལས་ཀ་ཡ་ཡུད་ཆེན་པོ་ནི་འདི་དང་ལས་ཀ་ཉེན་ཁ་ཆེན་པོ་འདི་ཚོ་བྱེད་ཡག་འདི་ཚོ་ཡིན་ན་ད་སྔོན་མ་ཧི་ཊི་ལར་ཡིན་ནའི་རེད་སི་ཊ་ལིན་སྐབས་ཡིན་ནའི་རེད་མའོ་གིས་ད་ག་ནང་བཞིན་བྱས་ཡོད་རེད་སཱ་དཱ་མ་ཧུ་སེན་ད་དེ་ཚོའི་གསུམ་དེ་འགོ་ཁྲིད་འདི་ཚོ་ད་གཅིག་གཅིག་གཉིས་དུས་མ་འགོ་བཞི་བཞི་བགྲང་ཡག་གཏོང་བ་དེ་འདི་སོང་ཙང། ཕྱིའི་མི་ཡིས་ད་རྒྱུ་མཚན་དང་ལྡན་པའི་ཐོག་ནས་ཚོད་དཔག་བྱས་པ་དང་མ་འདྲ། ལས་ཀ་ཉེན་ཁ་ཆེན་པོ་བྱེད་ཡག་འདི་ཡིན་ན་ག་དུས་ནས་ཉེན་ཁ་ཡོད་རེད་ཅེས་བཤད་ཡག་རེད། བྱས་བྱས་ད་ང་ཚོའི་དེ་རིང་གི་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན་ཨ་ང་ཚོ་ལས་རིམ་གསན་པར་ཐུགས་རྗེ་ཆེ་ཨ་ལས་རིམ་རྗེས་མ་གསན་རྒྱུ་མ་བསྙེལ་བ་གནང་རོགས་ཟེར།